དེའི་དུས་ཚོད་འདི་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གའི་སྨོན་ལམ་དང་བྷའི་བྷལ་ནང་གི་འགྲོ་སྟངས་དང།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་བསྐྱལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་བསྐྱལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། ལས་རིམ་བསྐྱལ་ས་ཡི་བ་ཐེངས་གཅིག་གསན་རོགས་གནང།

དེ་རིང་གི་ལས་ནི་ཚང་མ་རེ་ལྡིའོ་ཉན་མཁན་གྱི་མི་དམངས་གི་རེད། དེ་རེ་ལྡིའོ་ཉན་མཁན་གྱི་མི་དམངས་ནི་མི་དམངས་ཚང་མ་གི་བར་དུ་དུས་ཚོད་འདི་ལ་སླེབས་དགོས་ཡོད་པ་རེད། རེ་ལྡིའོ་ཉན་མཁན་གྱི་མི་དམངས་འདིས་དུས་ཚོད་འདི་ནི་ཨ་ས་གའི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས། སེམས་དཔའ་གི་འགྲོ་སྟངས་གི་ལགས་ཀྱི་དུས་ཚོད་དེ་དེ་མི་མང་གི་ཉིད་ལ་གནང་འཇོག་ཡིན་པ་རེད། དེའི་རི་ཁྲོད་ཨ་ས་གའི་བ་ནི་གི་ལས་ནས་རང་གི་གོ་གིང་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གའི་གཏམ་ལས་འབྱོར་གི་ཡུལ་མི་རེ་གཉིས་ཀྱི་ཡིད་ཆེས་ལེན་དུ་ཡོད་པ་རེད། ད་ང་དེ་རིང་གི་འདི་ལས་རིམ་གི་ཐོག་ནས་ཡང་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། ད་དེ་རིང་གི་འདི་གི་ལས་རིམ་དེ་མི་སྣ་ལེའུ། ལྔ་པའི་གི་ནང་ལ་ཡོད་མཁན་གི་གསུང་རབ་དེ་ང་མི་མང་ཁྱེད་ཚོ་གི་མི་མང་ཚང་མི་གི་བར་ལ་གནང་དགོས་ཡོད་དོ་ཅེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། ད་དེ་རིང་གི་འདི་གི་ནང་ལ་གང་ཡོད་ཟེར་ཟེར་ན་འོན་ཀྱང་མི་ཨ་ནན། མི་ཨ་མི་ཨ་ནན་ཡ་བྱ་བ་ཞིག་གིས་རང་གི་ཆུང་མ། སབ་པི་གི་ར་དང་མཉམ་དུ་ཞིང། ཞིང་ཁ་ཞིག་བཙོངས་པ་དང། ཆུང་མའི་བས་ཀྱང་བཤད་དེ། རིན་གྱི་ཆ་གཅིག་རང་གི་ཕྱིར་བཞག་པས། ཆ་གཅིག་ཁུར་ཡོང་ནས་མི་ནང་མི་སྣ་རྣམས་ཀྱི་ཞབས་དྲུང་དུ་ཕུལ་ལོ། འོན་ཀྱང་པོ་ཏྲོས་གསུངས་པ་ཨ་ནན་ཡ། ཅི་ཡི་ཕྱིར་ཁྱོད་ཀྱི་སྙིང་བདུད་ཀྱིས་ཁྱབ་ནས་དམ་པའི་གི་ཐུགས་ཉིད་ལ་རྫུན་ཟེར། རྫུན། ཟེར་ཏེ་ས་ཡི་རིན་གྱི་ཆ་གཅིག་ཕར་ཆག་པ་ཡིན། ཞིང་དེ་མ་བཙོངས་པའི་དུས་སུ་ཁོ་རང་གི་མ་ཡིན་ནས་བཙོངས་ཚར་ཡང་ཁོང་གི་དབང་དུ་མེད་དམ་ཅི་ཡི་ཕྱིར་ཁོང་གི་རང་གི་སྙིང་གི་ནང་ནས་འདི་ལྟ་བུ་ཡི་བསམ་པ་སྐྱེས། ཁྱོད་ཀྱིས་མི་རྣམས་ལ་རྫུན་མ། བཙུན་མ་གསེར་གྱི་སྤུན་མཆོག་ལ་བཙུན་ཟེར་ཏོ། ཞེས་གསུངས་པ་ཐོས་ནས་ཨ་ནན་ཡ་ས་ལ་གྱེར་ནས་ཆེར་ལ་བལྟས་སོ། ཡང། གཏམ་འདི་ཐོས་པ་ཐམས་ཅད། ཇི་ཁམས་བར་དོ་སྟོང། མི་གཞོན་ནུ་ལངས་ནས་རྡོ་ཡི་རོལ་དུ་དེ་ཁུར་སོང་ནང་རུ་དུས་བཅུག་པོས། དེ་ནས་ཆུ་ཚོད་གསུམ་ཙམ་སོང་བ་དང་དེ་ཡི་ཆུང་མ་གང་བྱུང་བ་མ་ཤེས་པར་ནང་དུ་འོངས་པའི་ཚེ། པེ་ཏྲོས་བུད་མེད་དེ་ལ་གསུངས་པ། ཁྱོད་གཉིས་ཀྱིས་ཞིང་འདི་ཡི། རིན་དེ། ཙམ་ལ་བཙོངས་པ་ཡིན་ན་ནམ་ང་ལ་ཤོད་ཅིག་དེས་ཞུས་པ་ཡིན། དེ་ཙམ་མོ་དེ་ནས་པེ་ཏྲོས་དེ་ལ་གསུངས་པ། ཁྱོད་གཉིས་ཁ་མཐུན་ནས་གཙོ་བོ་ཡི་ཐུགས་ཉིད་གསང་པར་བྱས་པ་འདི་དེ་ཅི་ཡིན། ལྟོས་ཤིག་ཁྱོད་ཀྱི་ཁྱོ་རུ་ཁྱོ་དུར་དུ། བཅུག་མཁན་རྣམས་ཀྱི་རྐང་པ་སྒོ་ཡི་འགྲམ་དུ་ཡོང་སྟེ་ཁྱོད་ཀྱང་ཕྱི་རོལ་དུ་འཁུར་ཡོང། དེ་མ་ཐག་མ་ཐག་ཏུ་བུད་མེད་དེ་ཁོང་གི་ཞབས་དྲུང་དུ་འགྱེལ་ཏེ་ཚེ་ལས་འདས་པ་དང་མི་གཞོན་ནུ་རྣམས་ནང་དུ་འོངས་ཏེ་བུད་མེད་དེ་ཤི་བར་མཐོང་ནས་ཕྱི་རོལ་དུ་འཁུར་ནས་ཁོང་གི། རྩར། དུར། དུ། བཅུག་གོ། ཡང་ཆོས་ཚོགས་ཚང་མ་དང་དེ་ལྟར་གྱུར་པའི་གཏམ། ཐོས། མཁན་ཐམས་ཅད་ཤིན་ཏུ། འཇིགས། སྐྲག། པར། གྱུར། ཏོ། དེ་ནས་མི་སྣ་རྣམས་ཀྱི་ཕྱག་གིས་མི་ཚོགས་ཀྱི་ནང་ནས། ལྟས། དང། ངོ་མཚར། ཆེ་བའི། ལས། མང་པོ། བསྟན་པར་འགྱུར། རོ། ཁོང་ཐམས་ཅད་སོ་ལོ་མོན་གྱི་སྒོ་ཁང་ན་ཡིད་མཐུན་པར་གནས་སོ། མི་གཞན་གྱི་ནང་ནས་སུ་ཡང་ཁོང་རྣམས་དང་འགྲོགས་པར་མ་ཕོད་མ་ཕོད་མ་ཕོད་ཀྱི། ཡུལ་མི་རྣམས་ཀྱིས་དེ་དག་ལ་བཀུར་ཏོ། སྐྱེས་པ་དང། བུད་མེད་ཀྱི་ཚོགས་མང་པོ་གཙོ་བོ་ལ་དད་པར་གྱུར་ནས་ཆོས་ཚོགས་ལ་བསྲེས་པར་གྱུར་རོ། མི་རྣམས་ཀྱིས་ནད་པ་དག་ལམ་གསེབ་དུ་ཡང་ཁུར་ནས་མལ་སྟན་དང་ཉལ་ཁྲི་ལ་བཞག་ནས་པེ་ཏྲོ་ཕར་འགྲོ་བའི་གི་དུས་སུ་ཁོང་གི་གྲིབ་མ་དེ་དག་ལས་ཁ་ཅིག་ལ་ཕོག་ཀྱང་སྲིད་དོ་ཅེས་བསམས་སོང། ཡ་རུ་ཤ་ལེམ་གྱི་ཡ་ཧོ་ཡཱའི་ཡིད་འཁོར་ལོ་ལ་ཡོད་པའི་གྲོང་ཁྱེར་རྣམས་ནས་ཀྱང་མི་མང་པོ་འཛོམས་ཏེ། ནད་པ་བགེགས་ཀྱིས་བཟུང་བ་རྣམས་འཁུར་ཡོང་ནས་དེ་དག་ཐམས་ཅད་གསོས་པར་གྱུར་ཏོ། འོན་ཀྱང་བླ་མ་ཆེན་པོ་ལ་སོགས་པའི་གི་སད་དུ་ཀེ་པའི་གི་ཆོས་ལུགས་སུའང་གྱུར་པ་རྣམས་ལངས་ནས་ཕྲག་དོག་གིས་ཁྱབ་པས་མི་སྣ་རྣམས་བཟུང་ནས་སྤྱི་ཡི་བཙོན་ཁང་ལ་བཅུག་གོ། འོན་ཀྱང་འདི་ཡི་མཚན་ལ། གཙོ་བོ་ཡི་ཕོ་ཉ་ཞིག་གིས་བཙོན་ཁང་གི་སྒོ་རྣམས་ཕྱེས་ནས་དེ་དག་ཕྱི་རོལ་དུ་ཁྲིད་དེ་གསུངས་པ། ད་སོང་ལ་མཆོད་ཁང་ནང་ལངས་ནས་ཡུལ་མི་ཐམས་ཅད་ལ་སྲོག་འདི་ཡི་གཏམ་བྱེད་ཤིག་ཅེས་གསུངས་པ་འདི་ཐོས་ནས། ནམ་ལངས་པའི་དུས་སུ་མཆོད་ཁང་གི་ནང་དུ་སོང་ནས་ཆོས་བསྟན་ཏོ་འོན་ཀྱང་བླ་མ་ཆེན་པོ་ཡི་འཁོར་དང་བཅས་པ་ཡོང་སྟེ། རྒན་པོ་རྣམས་དང་ཡིས་ར་ཨེལ་གྱི་བུ་རྒྱུད་ཀྱི་གྲོས་མི་ཐམས་ཅད་འདུན་མར་བསྡུས་ནས་མི་ཁ་ཤས་ཅིག་གིས་དེ་དག་ཁྲིད་ཡོང་བའི་གི་ཕྱིར་བཙོན་ཁང་ལ་བཏང་ངོ། ཁྲིམས་གཡོག་རྣམས་དེར་ཕྱིན་པ་དང་ཁོང་རྣམས་བཙོན་ཁང་ན་མ། རྙེད་པའི་གི་ལོག་ཡོང་ནས་འདི་སྐད་དུ་ངེད་རྣམས་ཀྱིས་བཙོན་ཁང་ནི་དམ་དུ་བཅད་དེ་ཡི་སྒོ་སྲུང་མཁན་ནི་སྒོ་ཡི་འགྲམ་ལ་ལངས་ཏེ་བསྡད་པར་མཐོང་ཡང། སྒོ་ཕྱེས་པ་དང་ནང་ལ་མི་སུ་ཡང་མ་མཐོང་ངོ་ཞེས་ཟེར་ཏོ་མཆོད་ཁང་གི་བརྒྱ་དཔོན་དང་བླ་མ་ཆེན་པོ་རྣམས་ཀྱིས། གཏམ་དེ་ཐོས་ནས་བྱ་བ་འདི་ནི་ཅི་འབྱུང་བར་འགྱུར་ཞེས་བསམ་སྟེ་དེ་ཡི་དག་གི་སྐོར་ལ་སེམས་འཚབ་པར་གྱུར་པ་ལས་མི་གཅིག་གིས་ཡོང་སྟེ་དེ་དག་ལ་སྨྲས་པ། ལྟོས་ཤིག་ཁྱོད་རྣམས་ཀྱིས་བཙོན་ཁང་ལ་བཅུག་པའི་གི་མི་འདི་དག་ནི། བཙོན་ཁང་ལས་ལངས་ཏེ་མི་རྣམས་ལ་ཆོས་སྟོན་གྱི་འདུག། དེ་ནས་ཀྱང་དཔོན་དེ་ཁྲིམས་གཡོག་རྣམས་དང་བཅས་པ་སོང་ནས་དབང་མ་བཏང་སྟེ་དེ་དག་གི་ཁྲིད་ཡོངས་སོ་གང་ལ་ཟེར་ན་ཡུལ་མི་རྣམས་ཀྱིས་ཁོང་རྣམས་ལ་རྡོ་རུབ་བཏང་ཡོང་བསམ་ནས་འཇིགས་སོང། རེ་ཌི་ཡོ་ཉན་མཁན་གྱི་མི་མང་དུས་ཚོད་འདི་ནི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ། དུས་ཚོད་དེ་འདིར་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ། ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་ནས་ཁྱེར་ནས་ང་ཁྱེད་ཚོ་མི་མང་གི་བར་ལ་སླེབས་ཀྱི་རེད། དེ་རིང་གི་ལ་ཡ་ཐུགས་རྗེ་ཆེ་ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པ་གི་མི་མང་ཚང་མ་ལ་གུང་སང་ཞུ་གི་རེད་བཀྲ་ཤིས་བདེ་ལེགས།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་ས་གི་རྒྱ་དེ

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ།

མི། ལོ་སུམ་ཅུ་སོ་བརྒྱད་ཀྱི་བར་དུ། ནད་ཀྱིས་བཏབ་པ་ཞིག་དེ་རུ་ཡོད་དེ་ཡེ་ཤུས་དེ་ཉལ་བ་ལ་གཟིགས་ཏེ་ཡུན་དེ་རིང་པོ་དེ་ལྟར་ན་བར་གསན་ནས་དེ་ལ་གསུངས་པ། ཁྱོད་གསོས་པར་འགྱུར་བར་འདོད་དམ། ནད་པ་དེས་ཁོང་ལ་ཞུས་པ། ཇོ་བོ། ཆུ་བསྒུལ་བ་གི་དུས་སུ་ང་རྫིང་བུར་འཇུག་པ་གི་མི་ང་ལ་མེད་པས། ང་ཡོང་བ་ལས་ང་ཡི་མདུན་ལ་གཞན་ཞིག་ཆུ་ལ་འབབ་བོ། ཡེ་ཤུས་དེ་ལ་གསུངས་པ། ད་ལོངས་ལ་རང་གི་ཉལ་ཁྲི་ཁུར་ཏེ་སོང་ཞིག། དེ་མ་ཐག་ཏུ་མི་དེ། གསོས་པར་གྱུར་ནས་རང་གི་ཉལ་ཁྲི་འཁུར་ཞིང་སོང་ངོ། ཉིན་དེ་ནི་ངལ་གསོ་བ་གི་ཉིན་མོ་ཡིན་ནོ། དེ་ཡི་ཕྱིར་ཡ་ཧུ་དཱ་པ་རྣམས་ཀྱིས་ནི། གསོས་པར་གྱུར་བ་གི་མི་དེ་ལ་སྨྲས་པ། དེ་རིང་ངལ་གསོ་བ་གི་ཉིན་མོ་ཡིན་ཏེ། ཁྱོད་ཀྱིས་ཉལ་ཁྲི་འཁུར་བ་གི་མི་རིགས་སོ།

ཕྱོགས་གཞན་དུ་ཕེབས་པའི་ཕྱིར་རོ། དུས་གཞན་ཞིག་ལ་ཡེ་ཤུ་མཆོད་ཁང་གི་ནང་ནས་མི་འདི་དང་འཕྲད་ནས་ཁོང་ལ་གསུངས་པ། ལྟོས་ཤིག་ཁྱོད་གསོས་པར་གྱུར་ནས་ད་ཕྱིན་ཆད། སྡིག་པ་མ་ཟེར་གལ་ཏེ་བྱས་ན་ཁྱོད་ལ་སྡུག་བསྔལ་དེ་བས་ཆེན་པོ་ཞིག་འཕོག་ཀྱང་སྲིད། མི་འདི་ཡིས་སོང་ནས་ཡ་ཧུ་དཱ་པ་རྣམས་ལ་སྨྲས་པ། ང་གསོས་པར་མཛད་པ་འདི་ནི་ཡེ་ཤུ་ཡིན་ནོ། ཡེ་ཤུ། ངལ་གསོ་བའི་ཉིན་པར་འདི་ལྟར་མཛད་པའི་ཕྱིར་ཡ་ཧུ་དཱ་པ་རྣམས་ཀྱིས་ཁོང་ལ། འཚེ་ཞིང་གནོད་པ་བྱས་སོ། འོན་ཀྱང་ཡེ་ཤུ་གྱིས་ཁོ་རྣམས་ལ་གསུངས་པ། ང་ཡི་ཡབ་ཀྱིས་ད་ལྟ་བའི་བར་དུ་ཡང་འཕྲིན་ལས་མཛད་དེ། ངས་ཀྱང་ལས་བྱེད་དོ། དེ་ཡི་ཕྱིར།